གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་བརྒྱད་པའི་ཚེས་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཕྱི་ཟླ་དགུ་བའི་ཚེས་ཉི་ཤུ་རེས་གཟའ་ལྷག་པ་རེད། སྔོན་ན་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་གི་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། ང་ལྕགས་མོ་མཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་ཨ་མི་རི་ཀའི་མངའ་སྡེ་མེ་ནི་སོ་ཀྲའི་གྲོང་ཁྱེར་ཆེ་ཤོས། Minneapolis། གྲོང་ཁྱེར་སྤྱི་ཁྱབ་པས་ཕྱི་ཟླ་དགུ་བའི་ཚེས་བཅུ་དྲུག་ཉིན་དེ ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་ཉིན་མོར་སྲུང་བརྩི་ཞུ་བ་གསལ་བསྒྲགས་གནང་བ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་མདོ་ལྷོ་བསང་ཆུ་རྫོང་དུ་ཆུ་ལོག་འདམ་རུད་ཀྱི་གོད་ཆག་ཁྲོད་ཉུང་མཐའ་མི་གྲངས་བདུན་འདས་གྲོངས་སུ་ཕྱིན་ཡོད་པ་དང་མཐའ་མ་དེར་པེ་ཅིན་ནས་བོད་དོན་གླེང་བ་ཞེས་པའི་ལེ་ཚན་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པ་བདེ་མོ་ཡིན་ན་ང་ལྕགས་མོ་མཚོ་ཡིན་སྔོན་ན་དེ་རིང་གི་གསར་འགྱུར་བཤད་རྒྱུ་ཨ་མི་རི་ཀའི་མེ་ནི་ཨ་པོ་ལེ་སི་གྲོང་ཁྱེར་ནང ྋགོང་ས་ཏཱ་ལའི་བླ་མ་མཆོག་གི་ཉིན་མོ་ཞེས་སྲུང་བརྩི་བྱས་འདུག་ཨ་མི་རི་ཀའི་མེ་ནི་སོ་ཀྲ་མངའ་སྡེའི་ནང་གི་གྲོང་ཁྱེར་ཆེ་ཤོས་མེ་ནི་ཨ་པོ་ལེ་སི་གྲོང་ཁྱེར་སྤྱི་ཁྱབ་པས་ཕྱི་ཟླ་དགུ་བའི་ཚེས་བཅུ་དྲུག་ཉིན་དེ ྋགོང་ས་ཏཱ་ལའི་བླ་མ་མཆོག་གི་ཉིན་མོར་སྲུང་བརྩི་ཞུ་བ་གཞུང་འབྲེལ་གསལ་བསྒྲགས་སྤེལ་འདུག། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཁྱོན་ཡོངས་སུ་ཞི་བདེ་དང་བྱམས་བརྩེ། དེ་བཞིན་ནི་སྙིང་རྗེ་གོང་འཕེལ་གཏོང་ཐབས་སུ་སྐུ་ངལ་འཛེམས་མེད་ཀྱིས་ཐུགས་བརྩོན་མཛད་འཕྲིན་རླབས་ཆེན་བསྐྱངས་དང་སྐྱོང་བཞིན་པར་ཆེ་བསྟོད་དང་གུས་བརྩི་ཞུ་ཕྱིར་ཨ་མི་རི་ཀའི་མངའ་སྡེ་མེ་ནི་སོ་ཀྲ་ནང་གི་གྲོང་ཁྱེར་ཆེ་ཤོས་མེ་ནི་ཨ་པོ་ལེ་སི་ཡི་གྲོང་ཁྱེར་སྤྱི་ཁྱབ་པ་ཇེ་ཀོབ་ཧྥི་རེ་ལགས་ཀྱིས་ཕྱི་ཟླ་དགུ་བའི་ཚེས་བཅུ་དྲུག་ཉིན་དེ་བཞིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཉིན་མོར་སྲུང་བརྩི་ཞུ་བ་གཞུང་འབྲེལ་གྱི་སྒོ་ནས་གསལ་བསྒྲགས་སྤེལ་འདུག། གྲོང་ཁྱེར་སྤྱི་ཁྱབ་པ་ཧྥི་རེ་ལགས་ཀྱིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཆེ་བསྟོད་དང་གུས་བརྩི་ཞུ་རྒྱུའི་ཆེད་དུ་གཞུང་འབྲེལ་གསལ་བསྒྲགས་གནང་དོན་གཙོ་བོ་ནི་སྤྱི་ནོར་གོང་ས་ཏཱ་ལའི་བླ་མ་མཆོག་ནས་འགྲོ་བ་མིའི་རིགས་ཀྱི་རིན་ཐང་གོང་འཕེལ་གཏོང་གནང་གི་ཡོད་པའི་དགོངས་པ་དང་ཆོས་ལུགས་འདྲ་མིན་ཕན་ཚུན་ཞི་མཐུན་མཉམ་གནས་ཡོང་ཐབས་དེ་བཞིན་བོད་མི་དམངས་ཀྱི་བདེ་དོན་ཆེད་སྐུ་ངལ་སྤྱོད་བཞིན་པ་ཁག་གསལ་ཁ་འདོན་གནང་ཕྱིར་ཡང་ཡིན་པ་གསུངས་འདུག་ལ་དེ་བཞིན་གྲོང་ཁྱེར་སྤྱི་ཁྱབ་པས་གོང་ས་ཏཱ་ལའི་བླ་མ་མཆོག་གྲོང་ཁྱེར་འདིའི་ནང་ཐེངས་གསུམ་ཆིབས་བསྒྱུར་གྱི་མཛད་འཕྲིན་བསྐྱངས་གནང་མཛད་སྟབས་གོང་ས་མཆོག་དང་གྲོང་ཁྱེར་འདི་གཉིས་བར་འབྲེལ་བ་གཏིང་ཟབ་ཡོད་པ་ངོས་འཛིན་བྱེད་གནང་འདུག་ད་རུང་གྲོང་ཁྱེར་སྤྱི་ཁྱབ་ཧྥི་རེ་ལགས་ཀྱི་མཚན་ཐོག་ནས་སྤེལ་བའི་ཡོངས་ཁྱབ་བསྒྲགས་གཏམ་དེའི་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཁྱོན་ཡོངས་ཀྱི་མི་རིགས་འདྲ་མིན་ཡོངས་ལ་འཚེ་མེད་ཞི་བ་དང་བཟོད་བསྲན་བྱམས་བརྩེ་སོགས་ཀྱི་ཐོག་བཀའ་སློབ་ཟབ་མོ་སྩོལ་བཞིན་པར་ཁོང་ལ་གུས་བརྩི་ཆེན་པོ་ཞུ་བཞིན་ཡོད་སྟབས།

གྲོང་ཁྱེར་དེའི་དེ་སྔོན་ཕྱི་ལོ་ཉིས་སྟོང་བཅུ་བཞི་དང་ཕྱི་ལོ་ཉིས་སྟོང་བཅུ་བདུན་ཕྱི་ལོ་ཉིས་སྟོང་བཅུ་དགུ་བཅས་སོ་སོར་ཀྱང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཞི་བདེ་དང་བྱམས་བརྩེའི་ཉིན་མོར་སྲུང་བརྩི་ཞུ་རྒྱུའི་གསལ་བསྒྲགས་གནང་སྟེ་མགོན་པོ་གང་ཉིད་ནས་མི་སྒེར་བ་དང་སྤྱི་ཚོགས་ཁྲོད་བྱམས་སྙིང་རྗེ་དར་སྤེལ་བྱམས་སྙིང་རྗེ་དར་སྤེལ་མཛད་རྒྱུའི་དགོངས་གཞི་ཁག་གོང་འཕེལ་གཏོང་ཐབས་གནང་འདུག་མདོ་ལྷོ་བསང་ཆུ་རྫོང་དུ་ཆུ་ལོག་འདམ་རུད་ཀྱི་གོད་ཆག་ཁྲོད་ཉུང་མཐའ་མི་གྲངས་བདུན་འདས་གྲོངས་ཕྱིན་ཡོད་པ་རེད།

བསང་ཆུ་རྫོང་དམར་ཐང་གྲོང་སྡེའི་ནང་ད་ཐེངས་ཙམ་མ་ཡིན་པར་ད་ལོ་ཕྱི་ཟླ་བདུན་པའི་ཚེས་བཅུ་ཉིན་ཆུ་ལོག་འདམ་རུད་བྱུང་སྟེ་མི་གྲངས་བཞི་རྐྱེན་འདས་དང་སྒོ་ཟོག་སེམས་ཅན་མང་པོ་ཤི་སྐྱོན་དང་ར་བ་དང་ལམ་ཁ་སོགས་ལ་གཏོར་སྐྱོན་ཐེབས་པའི་གནས་སྟངས་བྱུང་ཡོད་པ་དང་སྐབས་དེར་རྒྱ་ནག་གཞུང་འབྲེལ་མི་སྣ་ཚོས་ས་གནས་ཡུལ་མི་ཚོར་འདམ་རུད་དང་ཆུ་ལོག་གི་གནོད་སྐྱོན་རིགས་ཀྱི་པར་རིས་དང་གནས་ཚུལ་དྲ་ལམ་ཁག་ཏུ་ཁྱབ་སྤེལ་གཏོང་མི་ཆོག་པའི་བཀའ་ཁྱབ་བཏང་ཡོད་པ་རེད། བོད་ནང་ལོ་ལྟར་འཁོར་ཡུག་འགྱུར་ལྡོག་གི་རྐྱེན་གྱིས་དབྱར་ཁར་ཆར་ཞོད་དང་ཆུ་ལོག་གི་གནོད་འཚེ་བསྟུད་མར་ཡོང་གི་ཡོད་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བརྒྱད་པའི་ནང་བླ་བྲང་བསང་ཆུ་རྫོང་དང་རེབ་གོང་ཕྱོགས་སུ་ཆུ་ལོག་རྒྱུགས་ནས་བསང་ཆུ་རྫོང་གི་རྒྱུ་རྒྱ་གྲོང་ཚོ་གཙོས་པའི་གྲོང་ཚོ་བདུན་དང་ཡུལ་ཚོ་ཁ་ཤས་ལ་གནོད་འཚེ་ཕོག་ཡོད་པ་དང། དེ་བཞིན་ལོ་དེའི་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་གཅིག་ཉིན་མཚོ་སྔོན་ཞིང་ཆེན་ཁོངས་ཀྱི་མཚོ་ལྷོ་ཁུལ་མང་ར་རྫོང་དུ་སེར་ཆར་གྱི་རྐྱེན་གྱིས་ཆུ་ལོག་བྱུང་སྟེ་མང་ར་རྫོང་གོང་བ་སྡེ་བ་དང་རི་མོང་སྡེ་བ་ཞེས་པའི་འབྲོག་སྡེ་གཉིས་སུ་ཆུ་ལོག་རྒྱུགས་ཏེ་མི་ལྔ་རྐྱེན་འདས་དང་ཕྱུགས་ཟོག་ཉིས་སྟོང་ལྷག་ཤི་རྐྱེན་བྱུང་བའི་གནས་ཚུལ་ཡང་ཐོན་ཡོད་པ་རེད། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་འགོ་བཙུགས་པ་དང་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གི་སྙན་ཐོ་ད་རེས་གྲོས་ཚོགས་ནང་མང་མོས་རྒྱབ་སྐྱོར་ཐོབ་སྲིད་པ་སྤྱི་འཐུས་ཁག་ཅིག་གིས་ཚོད་དཔག་གནང་བཞིན་འདུག་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གི་གནད་འཕེར་པའི་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་སྙན་ཐོ་དེར་ད་རེས་གྲོས་ཚོགས་ནང་མང་མོས་ཀྱི་རྒྱབ་སྐྱོར་ཐོབ་སྲིད་པ་སྤྱི་འཐུས་ཁག་ཅིག་གིས་ཚོད་དཔག་གནང་གི་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་བའི་ཚེས་བཅུ་དགུ་ཉིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་འགོ་འཛུགས་གནང་སྟེ་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་ཚོགས་འདུ་དབུ་འབྱེད་ཀྱི་གསུང་བཤད་གནང་བའི་སྐབས་གྲོས་ཚོགས་ཀྱི་ལས་དོན་ཁག་ཚགས་ཚུད་ཡོང་བར་སྤྱི་འཐུས་ཚང་མས་གྲོས་ཚོགས་ནང་ཆ་ཤས་ལེན་སྟངས་ལ་རག་ལས་ཡོད་པ་མ་ཟད་སྤྱི་འཐུས་ཚོས་རྒྱུན་དུ་ལས་དོན་གཉེར་བའི་སྐབས་སུ་གཅིག་ནི་བོད་ནང་གི་བོད་མིའི་མངོན་འདོད་བསྒྲུབ་རྒྱུ་དང་གཉིས་ནི་བོད་མིའི་སྒྲིག་འཛུགས་ཀྱི་ནུས་ཤུགས་གོང་མཐོར་གཏང་རྒྱུ་གསུམ་ནི

སྤྱི་འཐུས་ཁག་ཅིག་གིས་དགོངས་ཚུལ་གསུངས་སོང། ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ནི། ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གི་ཚོགས་མི་ཡིན་པ་དང། ཁོང་གིས། ང་ནི་ལས་ཀ་ཚར་བ་རེད། བཏང་མ་བཏང་ད་གྲོས་ཚོགས་ཚོགས་གཙོ་གི་ཐག་བཅད་རེད་བ། ཚོགས་ཆུང་ངོས་ནས་ད་བར་ལས་ཀ་ཧུར་ཐག་བྱས་ཏེ་ད་ཆ་ལས་དོན་ཡོངས་རྫོགས་མཇུག་བསྒྲིལ་ཟིན་ཡོད་པ་དང་ཚོགས་ཆུང་གི་སྙན་ཐོ་དེ་གྲོས་ཚོགས་ནང་གཏོང་དགོས་མིན་ནི་སྤྱི་འཐུས་ཚོགས་གཙོ་དང་ཚོགས་གཞོན་གཉིས་ཀྱིས་ཐག་གཅོད་གནང་གི་རེད་ཅེས་གསུངས་སོང།
ཡང་སྐབས་དེར་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས། སྐུ་བའི་སྤྱི་འཐུས་རྣམ་པའི་གི་རྣམ་དཔྱོད་ལ་རག་ལས་པ་རེད་བ་གོ་གོ་སིལ་མ་སིལ་ལི་ཡ། ཚོགས་གཙོ་ཚོགས་གཞོན་འཁྱེར་ཡོང་དགོས་ཡག་དེ་ཚོགས་གཙོ་ཚོགས་གཞོན་ལས་འགན་རེད་ཡིན་ནའི་གལ་ཏེ། གྲོས་ཚོགས་ཚོགས་དུས་དྲུག་པ་དང་འབྲེལ་བའི་ལས་རིམ་ཆ་ཚང་བང་བསྒྲིགས་ཟིན་ཡོད་ཀྱང་གལ་ཏེ་ལས་རིམ་འགྲོ་བཞིན་པའི་སྐབས་སུ་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གི་ལས་བསྡོམས་ཐེབས་པ་ཡིན་ན་སྐབས་དེ་དུས་གོ་བསྡུར་གནང་སྟེ་ཐག་གཅོད་གནང་རྒྱུ་ཡིན་པ་གསུངས་ཤིང་འོན་ཀྱང་མཐར་ཐུག་དེར་བཅའ་ཁྲིམས་བསྐྱར་བཅོས་གནང་ཐུབ་མིན་ནི་སྤྱི་འཐུས་ཚོའི་རྣམ་དཔྱོད་ལ་རག་ལས་ཡོད་པ་འགྲེལ་བརྗོད་གནང་བྱུང། གཞི་རྩའི་ཆ་ནས་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ནང་གྲོས་ཆོད་ཨང་ཡིག་ཆ་སུམ་ཅུ་སོ་དགུ་པ་བཞག་སྟེ་བོད་མིའི་སྒྲིག་འཛུགས་ཀྱི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་གསུམ་སྡེབ་གཅིག་ཏུ་གནས་དབྱུང་བཏང་བའི་རྗེས་ད་བར་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་དོན་ཚན་ཁག་ཅིག་གཏན་འབེབས་གནང་མ་ཐུབ་པའི་གནས་སུ་གྱར་ཡོད་པ་མ་ཟད། ད་བར་བོད་མིའི་སྒྲིག་འཛུགས་ཀྱི་བདམས་ཐོན་མཛད་གཙོ་རྣམ་པའི་དམ་བཅའ་ཕུལ་ས་མེད་པའི་དཀའ་ངལ་འཕྲད་བཞིན་ཡོད་པར་བརྟེན་སྐབས་བཅུ་བདུན་པའི་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཆོད་དགོངས་དོན་བཞིན། ཚོགས་གཙོ་སྦྲེལ་པོས་ཆོལ་ཁ་གསུམ་ནས་སྤྱི་འཐུས་རེ་རེ་དང་ཕྱི་རྒྱལ་ནས་སྤྱི་འཐུས་གཅིག་ཕྱི་རྒྱལ་ཡུལ་གྲུ་ཁག་ནས་སྤྱི་འཐུས་གཅིག་བཅས་ཚོགས་མི་ལྔ་ལས་གྲུབ་པའི་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་དེ་སྔོན་ཆེད་འཛུགས་གནང་སྟེ་ཚོགས་ཆུང་ངོས་ནས་ད་བར་བོད་མིའི་ཚོགས་སྒེར་ཁག་ནས་ཁྲིམས་སྒྲིག་བསྐྱར་བཅོས་དང་འབྲེལ་བའི་དགོངས་ཚུལ་ཁག་བསྡུ་ལེན་གྱིས་ད་ཆ་ལས་དོན་ཆ་ཚང་མཇུག་བསྒྲིལ་ཟིན་ཡོད་འདུག་ཡང་གནད་དོན་དེ་དང་འབྲེལ་བའི་སྐོར་བོད་མི་མང་སྤྱི་འཐུས་དཀོན་མཆོག་ཡར་འཕེལ་ལགས་ཀྱིས། དེ་ང་ཚོ་དམངས་གཙོའི་གཞུང་རེད། མི་དམངས་ཀྱི་འཐུས་མི་ཚང་མ་གྲོས་ཚོགས་དེ་ནང་ཡོད་རེད། གྲོས་ཚོགས་དེ་ནང་ཡོད་དུས་ཙམ་པ་མི་དམངས་འཐུས་མི་དེ་ཚོ་གི་སོ་སོ་མི་དམངས་སོ་སོ་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གི་སྤྱི་མོས་ཀྱི་ཐོག་ནས་ད་རེས་བཅའ་ཁྲིམས་ནང། བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་དེ་དུམ་འཁྱེར་སླེབས་པ་ཡིན་ན་དེ་འདྲ་འགྲོ་གི་རེད་ཅེས་འགྲེལ་བརྗོད་གནང་བྱུང། ཡང་སྐབས་དེར་བོད་མི་མང་སྤྱི་འཐུས་དགེ་བཤེས་ཨ་ཀྲོང་རིན་ཆེན་རྒྱལ་མཚན་ལགས་ཀྱིས། གལ་ཆེ་ཤོས་དེ་ང་ཚོ་དོན་དག་གི་ཐོག་ལ་ང་ཚོ་འབབ་ཐུབ་དགོས་ཡ་དང་ཚོགས་མི་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གི་ལས་དོན་ཁག་ལམ་ལྷོང་ཡོང་བར་ཚང་མས་ཤུགས་སྣོན་རྒྱག་དགོས་པ་མ་ཟད། བཅའ་ཁྲིམས་བསྐྱར་བཅོས་ངེས་པར་དུ་བྱེད་དགོས་པ་མཐོང་གི་འདུག་ཅེས་འགྲེལ་བརྗོད་གནང་བྱུང།

བཀའ་ཤག་གིས་བཅའ་ཁྲིམས་བསྐྱར་བཅོས་དེ་ཧ་ཅང་གི་གནད་འགག་ཆེན་པོ་ཞིག་ལ་ངོས་འཛིན་གནང་གི་ཡོད་ཅེས་གསུངས་བྱུང། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱིས་ལས་ཡུན་གསུམ་པའི་སྐབས་ནས། དབང་ཆ་སྒེར་སྡོམ་བྱེད་པའི་ཤུགས་ཆེ་རུ་བཏང་ཡོད་ན་ཡང་མིག་སྔར་དམར་ཤོག་ཚོགས་པའི་དཔོན་རིགས་ནང་ཁུལ་དུ་དཀའ་རྙོག་མང་པོ་འཕྲད་བཞིན་པ་དང་ཞི་ཅིན་ཕིན་གྱི་དབང་ཆར་ཚོད་འཛིན་ཐེབས་ཀྱིན་ཡོད་མེད་བཅས་ཀྱི་ཐད་དུས་ཐོག་གི་འབྲེལ་ཡོད་དཔྱད་བརྗོད་པར་བཅར་འདྲི་དང་གནས་ཚུལ་ཕྱོགས་བསྡུས་བྱས་པར་གསན་རོགས་གནང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་སྲིད་དབང་བཟུང་བ་དང། ལྷག་པར་དུ་ལས་ཡུན་གསུམ་པ་འགོ་བཙུགས་པ་ནས་བཟུང། རྒྱ་ནག་ནང་དུ་ཆབ་སྲིད་ཀྱི་གནས་བབ་དང་དཔལ་འབྱོར་འཕེལ་རྒྱས་སྤྱི་ཚོགས་ཀྱི་གནས་བབ་སོགས་གང་ཅིའི་ཐད་ནས་རྒྱ་ནག་ནང་ཁུལ་ལ་དཀའ་ངལ་དང། རྒྱལ་སྤྱིའི་སྤྱི་ཚོགས་སུ་དམག་ཤུགས་ཀྱིས་འཇིགས་སྐུལ་བྱེད་བཞིན་པ་དང། ལྷག་པར་དུ་རྒྱ་ནག་གུང་ཁྲན་དམར་ཤོག་གཞུང་གི་ནང་ཁུལ་ནས་དབང་ཆ་རག་ཐབས་ཀྱི་འཐབ་རྩོད་རིམ་པར་བྱུང་དང་འབྱུང་བཞིན་ཡོད་པ་དེ་མངོན་གསལ་དོད་པོ་དང། རྣོ་ངར་ཆེ་རུ་འགྲོ་བཞིན་པ་དང། ལྷག་པར་དུ་སྲིད་འཛིན་ཞི་ཅིན་ཕིང་ཁོ་རང་ཉིད་ཀྱིས་དཔོན་སར་བསྐོས་པའི་ཕྱི་སྲིད་བློན་ཆེན་ཆིན་ཀང་ཟེར་བ། ཟླ་ངོ་བདུན་ཙམ་ལས་མ་འགོར་བར། གནད་དོན་ཞིག་ལ་ཁག་གཡར་ནས་གོ་གནས་ནས་ཕྱིར་ཕུད་བྱས་པ་དང། གཞན་ཞི་ཅིན་ཕིན་རང་ཉིད་ཀྱིས་བསྐོ་འཇོག་བྱས་པའི་དམག་ཁུལ་གྱི་དཔོན་རིགས་ཁག་ཅིག་གིས་མཚོན་པའི་ཁོ་རང་གི་ཕྱོགས་གཏོགས་ཀྱི་དཔོན་རིགས་མང་བོ་ཞིག་གོ་གནས་ནས་ཕྱིར་ཕུད་བྱས་པ། གཞན་ཞི་ཅིན་ཕིན་རང་ཉིད་ཇི་ཉི་ཤུའི་ལྷན་ཚོགས་ཆེ་བར་མ་ཞུགས་པ་དང། གཞན་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་འདུར་ཡང་ཞུགས་རྒྱུ་མིན་པར་བལྟས་པ་ན་ཞི་ཅིན་ཕིན་གྱི་སྲིད་དབང་བརྟན་པོ་མིན་པར་ཚོད་དཔོག་བྱེད་ཀྱི་ཡོད་པ་རེད། ཡིན་ནའང་གནས་ཚུལ་དེའི་སྐོར་ནས། རྒྱ་ནག་སྐོར་གྱི་ཉམས་ཞིབ་པ་དང་རྩོམ་པ་པོ་སངས་རྒྱས་སྐྱབས་ལགས་ཀྱིས་རང་གི་དགོངས་ཚུལ་གསུངས་དོན། ལགས་སོ་རེད་ལ་ད་ལྟ་རྒྱ་ནག་གི་དམག་གི་སྡེ་ཚན་ལྷག་པར་དུ་རྒྱལ་སྲུང་བློན་ཆེན་ལ་སོགས་པ་ད་དེ་འདྲ་མང་པོ་ཅིག་ལ་ནས་ད་ཞིབ་བཤེར་བྱེད་ཀྱི་ཡོད་ཡ་དང་ནས་ལྐོག་ཟ་རུལ་སུངས་དང་འབྲེལ་བ་ཡོད་བ་རེད་ཟེར་ཡ་ད་དེ་འདྲ་གི་གནས་ཚུལ་མང་པོ་ཅིག་བྱུང་བསྡད་ཡོད་རེད། ད་ལྟའི་ལྟ་ཡང་དེ་སྒང་ལ་ང་ཡང་དེའི་རྩའི་ལྟ་བ་མ་མཐུན་པ་འདྲ་བོ་ཞིག་རེད་ཁ་ཤས་ཀྱིས་ཅིག་ཞི་ཅིན་ཕིང་དབང་ཆ་བརྟན་པོ་མེད་ནས་ནས་དེ་འདྲ་བྱུང་གི་ཡོད་བ་རེད་ཟེར་ངས་བྱས་ན། ཁོ་རང་གི་དབང་ཆ་དཔེ་དེ་ད་ལྟ་བརྟན་པོ་ཡིན་ཙང་ཁོ་རང་ཞེད་སྣང་གཅིག་ཡང་མེད་པའི་སྒོ་ནས་ད་དམག་དཔོན་ཡིན་ན་འདྲ་ཨ་ནེ་ཕྱི་སྲིད་བློན་ཆེན་གཅིག་རྒྱལ་སྲུང་བློན་ཆེན་ལ་སོགས་པ་ག་རེ་བྱས་འདོད་འདོད་ཁོ་རང་གི་འདོད་པ་ནང་བཞིན་ཡར་བཞག་ཆོག་ཆོག་མར་འཐེན་ཆོག་ཆོག་འདྲ་བོ་དེ་འདྲ་བྱེད་ཐུབ་ཀྱི་ཡོད་རེད་བསམ་གྱི་འདུག་ཞི་ཅིན་ཕིང་གི་དབང་ཆ་གི་བརྟན་པོ་ཡིན་མིན་ལ་ད་དཔེ་དེ་དོགས་པ་གཅིག་ཡང་མེད་ཡ་རེད་བསམ་གྱི་འདུག་ང་ལྟ་བུར་མཚོན་ན་ད་ཁོ་རང་གི་འདི་འདྲ་བྱེད་ཀྱི་ཡོད་ཡ་འདི་གི་རྣམ་པ་ག་རེ་མཚོན་གྱི་ཡོད་རེད་ཟེར་ན་ད་ཁོ་རང་གིས་གནས་ལུགས་མེད་ཡ། གཅིག་རྒྱུ་མཚན་ལ་བརྟེན་མི་དགོས་ཡ་མི་གཅིག་གི་ག་རེ་ཐག་བཅད་བཅད་ཡིན་པ་དེ་དག་གོ་གསལ་བོ་ཐོན་གྱི་ཡོད་རེད་ད་གོ་སང་འགན་འཛིན་གི་ད་སྤྲོ་ཚད་གྲས་སུ་གོ་ག་ད་དེའི་གི་གཤིས་ཀ་དང་དེའི་གི་བྱེད་སྟངས་དེ་དེ་དག་པའི་གསལ་བོ་བཅས་སུ་ལ་བ་ཐོན་གྱི་ཡོད་ཡ་དེ་གསལ་བོ་རེད། ཡང་སྐོར་ཞིག་གིས། རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་གྱིས་རྒྱལ་ཁབ་ཕྱི་ནང་གི་དཀའ་རྙོག་འདི་དང་བསྟུན་ནས་ཐའེ་ཝན་ལ་དམག་རྒྱག་རྒྱུའི་ཉེན་ཁ་ཡོད་པའི་སྐོར་བཤད་ཀྱི་ཡོད་ལ་གནས་ཚུལ་དེའི་སྐོར་ནས་རྩོམ་པ་པོ་སངས་རྒྱས་སྐྱབས་ལགས་ཀྱིས་མུ་མཐུད་དུ་རང་གི་དགོངས་ཚུལ་གསུངས་དོན། ད་ལྟ་ཞི་ཅིན་ཕིང་གི་དབང་ཆ་བཟུང་ན་འདྲ་ད་ལྟ་གི་འདི་འདྲ་གནས་སྟངས་འོག་ནས་ཅིག་ཐའེ་ཝན་ལ་དམག་རྒྱག་ཡག་དང་ཐའེ་ཝན་ལ་ཕར་བཙན་འཛུལ་བྱེད་ཡག་གི་དེ་འདྲ་གི་གནས་སྟངས་ཅིག་ངས་ད་ལྟ་དང་མཐོང་གི་ཡོད་བ་མ་རེད། རྒྱུ་མཚན་ཅི་ཟིག་རེད་ཟེར་ན་ད་ལྟ་རྒྱ་ནག་ནང་ལོགས་ལ་དཀའ་ངལ་དེ་འདྲ་མང་པོ་ཅིག་འཕྲད་ཡོང་དུས་སྒང་ལ་རྒྱ་ནག་གིས་ད་ལྟ་ཐའེ་ཝན་ལ་དམག་རྒྱག་ཡག་ན་ཁོ་ཐའེ་ཝན་གཅིག་པུའི་དོན་དག་ཅིག་ཆགས་ཀྱི་ཡོད་བ་མ་རེད་ད་དེ་ནས་ཀོ་རེ་ཡ་དང་ཉི་ཧོང་དང་ཨ་མི་རི་ཀ་དང། ཐ་ན་ཨོསི་ཀྲི་ལི་ཡ་དང་རྒྱ་གར་ལ་སོགས་པ་ལྷོ་ཨེ་ཤེ་ཡ་གི་རྒྱལ་ཁབ་མང་པོ་ཅིག་དང་འབྲེལ་བ་ཆགས་བསྡད་ཡོད་རེད་དེ་ནི་གང་ལ་དེ་བསམ་བློ་གཏོང་དགོས་ཡ་ཅིག་ཆགས་ཀྱི་ཡོད་རེད། ཐའེ་ཝན་དེ་དེ་འདྲ་ལས་སླ་བོ་ཅིག་ལེན་ཐུབ་ཡ་ཅིག་ཡིན་ན་ངོ་མ་མའོ་གིས་ལེན་ན་འདོད་ཀྱི་ཡོད་རེད། ཏིང་གིས་ལེན་ན་འདོད་ཀྱི་ཡོད་རེད་ལེན་ཏེ་ཚུར་རྒྱ་ནག་གི་མངའ་དབང་བཅུག་ན་མི་འདོད་ནི། རྒྱ་ནག་གི་མགོ་ཁྲིད་སུ་གཅིག་ཡོད་བ་མ་རེད། ཁོ་རང་ཚོའི་ལོ་རྒྱུས་སྒང་ལ་མཚན་སྙན་བཞག་ཡག་དང་བྱས་རྗེས་བཞག་ཡག་བྱས་ཏེ་སྔོན་མ་ནས་བསྡུས་ཚར་རེད། དེ་བསྡུ་མ་ཐུབ་ཡག་དང་དེ་བཙན་འཛུལ་བྱེད་མ་ཐུབ་ཡག་གི་གནས་སྟངས་གཅིག་གསལ་བོ་ཡོད་བ་རེད་ད་དེ་རྒྱབ་ལོགས་ལ་འཛམ་གླིང་གི་རྒྱལ་ཁབ་མང་པོ་གཅིག་ལ་འབྲེལ་བ་ཆགས་བསྡད་ཡོད་དེ་གསལ་བོ་ཞིག་ཡོད་རེད་བྱས་ཙང། ད་ལྟའི་ཞི་ཅིན་ཕིང་གི་དབང་ཆ་བརྟན་པོ་མིན་ཡག་དང་ཁོའི་དཀའ་ངལ་མང་པོ་གཅིག་ཁོ་རང་གི་ད་དབང་ཆ་གི་ལས་རིམ་སྒང་ལ། ཁོ་རང་དཀའ་ངལ་ཅིག་མང་པོ་ཅིག་ཡོད་ན་ལྷག་པར་དུ་ཐའེ་ཝན་ལ་ངས་བཙན་འཛུལ་བྱེད་ཐུབ་ཀྱི་མ་རེད་བསམ་གི། ཐའེ་ཝན་ལ་བཙན་འཛུལ་བྱེད་ཡག་གི་ཆ་རྐྱེན་གཅིག་གི་ནང་ལོགས་ནི་ཁོ་རྒྱ་ནག་གི་མཐོ་རིམ་གི་འགོ་ཁྲིད་དེ་ཚོ་མཐུན་སྒྲིལ་ཡོད་ཡག་དང་ལྟ་བ་གཅིག་མཐུན་ཡིན་པ་དང། ཨ་ནི་ཤུགས་མཉམ་དུ་སྤུངས་ནས་ཨ་ནི་དེ་འདྲ་ནུས་པ་མཉམ་སྤུངས་བྱེད་ཐུབ་དགོས་དེ་འདྲ་ཁོར་ཡུག་ཅིག་མིན་པའི་སྐབས་སུ་ཨ་ནི་ཞི་ཅིན་ཕིན་ལ་དཔྱད་བརྗོད་པ་ཚོས་བཤད་ཡག་ནང་བཞིན་གྱི་དབང་ཆ་ལ་དཀའ་ངལ་ཡོད་ཡག་དང་ནང་ལོགས་ལ་འཐབ་རྩོད་ཤུགས་ཆེན་པོ་ཡིན་པའི་དེ་འདྲ་གི་དུས་ཚོད་ཅིག་ལ་ཁོ་བཙན་འཛུལ་བྱེད་ཡག་གི་དུས་ཚོད་མིན་པ་དེ་གསལ་བོ་རེད། དེ་ནི་གང་ལགས། གལ་ཏེ་ཞི་ཅིན་ཕིང་གི་དབང་ཆ་ལ་དཀའ་ངལ་འཕྲད་ཀྱི་ཡོད་ཡ་དང་ནང་ཁུལ་ལ་མཐུན་སྒྲིལ་མེད་ཡ་དང་ཁོ་རང་གི་དབང་ཆ་གཞན་དག་གི་ལག་ཤོར་ཡ་དང་ཡང་ན་གཞན་དག་གི་ཁོ་རང་གི་དབང་ཆ་ལ་ཚོད་འཛིན་བྱེད་ཀྱི་ཡོད་ཡ་དེ་འདྲ་གི་དུས་ཚོད་ཅིག་ཡིན་ན། ལྷག་པར་དུ་ཁོ་ད་དེ་ཐེ་ཝན་ལ་བཙན་འཛུལ་བྱེད་ཡ་གི་གནས་སྟངས་དེ་དཀའ་ལས་ཁག་པོ་ཆགས་བསྡད་ཡོད་རེད་བསམ་གི།
ཨ་མི་རི་ཀ་གཙོ་བྱས་པའི་འཛམ་གླིང་གི་དམངས་གཙོའི་རྒྱལ་ཁབ་མང་བོ་ཞིག་གིས། རྒྱ་ནག་གིས་ར་ཤི་ཡས་ཡུག་རེན་ལ་བཙན་འཛུལ་བྱས་པར་དངོས་ཤུགས་བརྒྱུད་གསུམ་ནས་རྒྱབ་སྐྱོར་དང་དམག་ཤུགས་རྒྱ་བསྐྱེད་ཀྱིས་ཁྱིམ་མཚེས་རྒྱལ་ཁབ་ཁག་ལ་འཇིགས་སྐུལ་བྱས་པ་སོགས་ཀྱི་དབང་གིས་རྒྱ་ནག་ནི་སྲིད་དབང་སྒེར་སྡོམ་སྲིད་གཞུང་ལ་སྣེ་ཁྲིད་མཁན་གྱི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་གི་ཉེན་ཁ་ཆེ་ཤོས་ཤིག་ལ་ངོས་འཛིན་བྱས་དང་བྱེད་བཞིན་ཡོད་པ་རེད། གནས་ཚུལ་དཔྱད་བརྗོད་པས་འཛམ་གླིང་གི་དམངས་གཙོ་རྒྱལ་ཁབ་མང་བོ་ཞིག་གིས་རྒྱ་ནག་ནི་དབང་ཆ་སྒེར་སྡོམ་ལམ་ལུགས་ཅན་དུ་ངོས་འཛིན་བྱས་པ་ཡིན་ན་དེ་ནི་རྒྱ་ནག་གི་མ་འོངས་པར་དཀའ་ངལ་ཆེན་པོ་འཕྲད་རྒྱུའི་སྔ་ལྟས་ཤིག་འབུལ་ངན་བྱེད་དགོས་པ་རེད་ལ། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་ལྕགས་མོ་མཚོ་ཡིན་ཕྱི་ནས་མུ་མཐུད་དུ་དེ་རིང་གི་གསར་འགྱུར་བཤད་རྒྱུ་བོད་མི་རྣམས་ཀྱིས་རྒྱ་ནག་གི་འགོ་ཁྲིད་གཞོན་པ་ཧན་ཀྲེང་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་འཚོགས་བཞིན་པའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལོ་འཁོར་ཚོགས་ཆེན་སྟེང་སླེབས་པ་དང་བསྟུན་ནས་རྒྱ་ནག་གཞུང་གིས་བོད་ནང་བཙུགས་པའི་མི་སེར་སྤེལ་ཡུལ་གྱི་གཏན་འཇགས་སློབ་གྲྭ་ཁག་སྒོ་རྒྱག་དགོས་པའི་དགོས་འདུན་བཏོན་ནས་རེས་གཟའ་ལྷག་པའི་ཉིན་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་རྒྱུ་གཏན་འཁེལ་ཡོད་པ་རེད། དེ་ཡང་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནང་རྟེན་གཞི་བྱས་པའི་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་ཁུངས་ནས་ཕྱི་ཚེས་བཅོ་བརྒྱད་ཉིན་གསར་འགོད་གསལ་བསྒྲགས་ཤིག་སྤེལ་བའི་ནང་བོད་མི་རྣམས་ཀྱིས་རྒྱ་ནག་གི་འགོ་ཁྲིད་གཞོན་པ་ཧན་ཀྲེང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་ལ་སླེབས་ཡོད་པས་ན་ཕྱི་ཚེས་ཉི་ཤུ་སྟེ་རེས་གཟའ་ལྷག་པའི་ཉིན་ངོ་རྒོལ་གྱི་ལས་འགུལ་སྤེལ་རྒྱུ་ཡིན་པ་དང་སྔ་ལོ་གཅིག་པའི་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་གཞུང་ནས

ཡང་རྒྱ་ནག་གཞུང་གིས་བོད་ལ་རྒྱ་བསྒྱུར་གྱི་སྲིད་ཇུས་ལག་བསྟར་བྱེད་དགོས་དོན་ནི་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་བོད་མི་རིགས་ཀྱི་ངོ་བོ་བཅས་པ་རྩ་མེད་བཟོ་ཐབས་ལ་དམིགས་ཡོད་པ་མ་ཟད་བོད་མི་ཙམ་མ་ཡིན་པར་རྒྱ་ནག་གཞུང་གིས་བཙན་བཟུང་བྱས་པའི་ཤར་ཐུར་ཁི་སི་ཐན་གྱི་ཡུ་གུར་མི་རིགས་དང་ལྷོ་སོག་པོའི་མི་རིགས་སོགས་ཀྱང་རྩ་མེད་བཟོ་ཐབས་བྱེད་བཞིན་པའི་སྐོར་བཀོད་ཡོད་པ་རེད། ངོ་རྒོལ་སྐད་འབོད་ཀྱི་ལས་འགུལ་དེའི་ནང་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་དང་ནིའུ་ཇེར་སི་ཕི་ལ་ལྡེལ་ཧྥི་ཡ་སྦོ་སི་ཏོན་ཨ་རིའི་རྒྱལ་ས་ཝ་ཤིན་ཏོན་བཅས་ཀྱི་བོད་མི་དང་བོད་དོན་རྒྱབ་སྐྱོར་བ་མཉམ་ཞུགས་གནང་འཆར་ཡོད་པ་རེད། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཟུར་པ་ཆིན་ཀང་ཨ་རིའི་ནང་གི་དོན་རྐྱེན་ཞིག་དང་འབྲེལ་ནས་གནས་དབྱུང་བཏང་ཡོད་པ་རེད། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཟུར་པ་ཆིན་ཀང་ཟླ་ངོ་བདུན་གྱི་རིང་ལ་ཕྱི་སྲིད་བློན་ཆེན་གྱི་ལས་འགན་འཁུར་བའི་རྗེས་སུ་ལོ་འདིའི་ཕྱི་ཟླ་བདུན་པའི་ནང་དུ་ཁོ་ཕྱི་སྲིད་བློན་ཆེན་གྱི་ལས་གནས་ནས་གནས་དབྱུང་བཏང་ཡོད་ལ་དེ་ནི་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཞིག་གི་གོ་གནས་འཁུར་བའི་དུས་ཡུན་ཐུང་ཤོས་དེ་ཡིན་པའི་སྐོར་གནས་ཚུལ་ནང་བཀོད་འདུག། ཚེས་བཅུ་དགུ་ཉིན Wall Street Journal ཞེས་པའི་གསར་འགྱུར་ལས་ཁང་གིས་སྤེལ་བའི་གནས་ཚུལ་ནང་དུ། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཟུར་པ Qin Gang ཨ་མི་རི་ཀར་རྒྱ་ནག་གཞུང་ཚབ་པའི་འགན་འཁུར་བའི་སྐབས་སུ། བུད་མེད་ཅིག་ལ་ལུས་འབྲེལ་བྱུང་ནས་བྱིས་པ་ཞིག་སྐྱེས་ཡོད་པ་ཤེས་རྟོགས་བྱུང་བའི་རྗེས་སུ་ལས་གནས་ནས་ཕྱིར་འཕུད་བྱས་པ་ཞིག་ཡིན་པའི་སྐོར་དང། ཡང་གནས་ཚུལ་ནང་མུ་མཐུད་དུ་བཀོད་དོན་ཕྱི་ཟླ་བརྒྱད་པའི་ནང་དུ་རྒྱ་ནག་དམར་ཤོག་ཚོགས་པས Qin Gang གི་སྤྱོད་ཚུལ་དང་བྱ་སྤྱོད་ལ་གནད་དོན་ཡོད་པ་ཤེས་རྟོགས་བྱུང་ཤིང། མིག་སྔར་ཞིབ་བཤེར་བྱེད་གཞི་གཙོ་བོ་ནི་དོན་རྐྱེན་དེས་རྒྱལ་ཁབ་བདེ་འཇགས་ལ་གནོད་སྐྱོན་བཟོས་ཡོད་མིན་དེ་ཡིན་པའི་སྐོར་བཀོད་འདུག་ད་ལོའི་འཛམ་གླིང་ཁྱོན་ཡོངས་ནས་ལོ་རྒྱུས་ནང་བྱུང་མྱོང་མེད་པའི་གནམ་གཤིས་ཧ་ཅང་ཚ་བོ་ཡིན་པའི་ཟིན་ཐོ་ལས་བརྒལ་བ་དང་འབྲེལ་ནས་ཚེས་བཅོ་བརྒྱད་ཉིན་གནམ་གཤིས་སྐོར་གྱི་རྒྱལ་ཚོགས་ཀྱི་ལོ་འཁོར་ཚོགས་ཆེན་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལོ་འཁོར་ཚོགས་ཆེན་དབུ་འཛུགས་གནང་བ་དང་མཉམ་དུ་འཁེལ་སྟབས་རྒྱལ་ཁབ་ཀྱི་དབུ་ཁྲིད་རྣམ་པ་དང་ཚོང་བ་ཆེ་ཁག་དོན་གཉེར་བ་གློག་བརྙན་འཁྲབ་སྟོན་པ

ག་གེ་མོ་དང་གསང་བྱ་དམ་པོ་བྱེད་པའི་ཉོ་ཚོང་ཡོད་མེད་ང་ཚོའི་ངོས་ནས་སུས་ཀྱང་ཤེས་གི་མེད། ཡང་དེའི་དབང་གིས་འགྱུར་ལྡོག་བྱུང་ཡོད་མེད་དེ་གནས་ཚུལ་སྤེལ་བའི་ནང་གི་དངོས་ཡོད་གནས་ཚུལ་ཐོག་ནས་གང་འཚམ་ཤེས་ཐུབ་ཀྱི་རེད། དཔེར་ན་བལ་ཡུལ་དུ་ཡོད་པའི ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་དོན་གཅོད་ཁང་སྒོ་བརྒྱབ་བཅུག་པ་དང་བལ་ཡུལ་ནང་གི་བཙན་བྱོལ་བོད་མིའི་ལས་འགུལ་བཀག་འགོག་བྱས་ཤིང་ཐ་ན་འཇུ་བཟུང་བྱེད་ཀྱི་ཡོད། དེ་བཞིན་བོད་ཀྱི་ས་མཚམས་དང་འབྲེལ་བའི་ས་ཆའི་ཐོག་ཁས་ལེན་བྱས་ཡོད་པ་ཤུགས་སུ་བསྟན་པའི་རྒྱུན་ལྡན་མ་ཡིན་པའི་འགལ་རྐྱེན་སྣ་ཚོགས་སྤེལ་བཞིན་ཡོད་པ་སོགས་རེད། ཉིས་སྟོང་ཉེར་གཅིག་ལོའི་ཟླ་བ་བཞི་བའི་ཟླ་མཇུག་ལ་མཐོང་བའི་གསར་འགྱུར་ཞིག་ནི་ཧྥ་རན་སིའི་འཛམ་གླིང་ཚགས་པར་གྱི་གསར་འགོད་པས་བལ་ཡུལ་དུ་བཅའ་སྡོད་གཟབ་མཆོར་མཛེས་ཆས་སྤྲས་པའི་རྒྱ་ནག་གི་བུད་མེད་གཞུང་ཚབ་ཆེན་མོའི་སྐོར་འདི་ལྟར་བྲིས་ཡོད་པ་སྟེ།

བལ་ཡུལ་ནི་རྒྱ་ནག་གི་མཛའ་འབྲེལ་གྱི་ཁྱིམ་མཚེས་རྒྱལ་ཁབ་དང་འཐབ་ཇུས་མཉམ་ལས་ཀྱི་མཐུན་གྲོགས་རེད་ཅེས་བརྗོད་ཡོད། ཡང་འབྲེལ་བ་དེའི་ནང་སུ་ཞིག་དབང་ཆ་ཆེ་བ་དང་ཡང་ན་གཅེན་པོ་རྒན་པ་ཡིན་མིན་འཛམ་གླིང་ཡིག་གཞུང་གིས་ཤེས་ཀྱི་ཡོད་ཅེས་དང། ཡང་འོད་ཟེར་ལགས་ཀྱིས་མུ་མཐུད་གསུངས་དོན། 权力者的野心其实从来就没有停止过， 不断的进入， 并很夸张的炫耀自我， 施展诱惑。 比如在边境一带盖房筑路， 还配上灯光秀， 其实是一种攻心术。
དོན་དངོས་ཐོག་རྩ་བ་ནས་མཚམས་འཇོག་བྱས་མྱོང་མེད། རྒྱུན་ཆད་མེད་པར་ནང་འཛུལ་བྱས་པ་མ་ཟད་ད་དུང་འུར་སྒྲོག་ཆེན་པོས་རང་བསྟོད་བྱས་པ་དང་སླུ་བྲིད་ཀྱི་ནུས་པ་བཏོན་ཡོད་པ་དཔེར་ན། མཐའ་མཚམས་ཁུལ་དུ་ཁང་པ་བརྒྱབ་པ་དང་གཞུང་ལམ་བཟོ་སྐྲུན་བྱས་པ་མ་ཟད་གློག་སྒྲོན་མཁོ་ཆས་བཙུགས་ཡོད། དོན་དངོས་ཐོག་འདི་ནི་ཕ་རོལ་པོའི་སྙིང་སྟོབས་དང་སེམས་ཤུགས་ཕམ་པར་བྱེད་པའི་ལག་རྩལ་ཟེར་བ་ཞིག་རེད། ཉིས་སྟོང་བཅུ་དགུ་ལོའི་དབྱར་དུས་སུ་ངས་རྒྱ་ནག་གི་བྱང་ཤར་ཁུལ་གྱི་རྒྱ་ནག་དང་ར་ཤི་ཡའི་ས་མཚམས་དང་རྒྱ་ནག་དང་བྱང་ཀོ་རི་ཡའི་ས་མཚམས་ནས་དེ་བས་མཛེས་ཤིང་བརྗིད་ཆགས་པ་དང་དེ་བས་འུར་སྒྲ་ཤིག་ཤིག་དང་གློག་འོད་ཆེམ་ཆེམ་གྱི་འཁྲབ་སྟོན་ཐོག་ནས་མཐོང་མྱོང་ཡོད་ལ་གློ་བུར་དུ་རྒྱུ་ནོར་འབར་བ་ཚེ

ཡང་དེ་དང་དུས་མཚུངས་དམར་ཤོག་གི་གླུ་གཞས་དང་ཐ་ན་སྐད་གསང་མཐོན་པོའི་དམག་གཞས་ཀྱང་གཏོང་གི་འདུག་པས་གཞས་གཅིག་གི་རྗེས་སུ་གཅིག་མཐུད་ནས་གང་ཐུབ་ངང་རྒྱང་ཐག་རིང་པོར་ག་ཚོད་ཡོད་རུང་ཐོས་མི་ཐུབ་པ་མེད་པ་ལྟར་བར་སྟོང་ཐམས་ཅད་ཟིན་བསྡད་ཡོད་ཅེས་དང་ཡང་འོད་ཟེར་ལགས་ཀྱིས་གསུངས་དོན།

ནིའུ་ཡོར་དུས་བབ་ཐོག་ལའང་རྒྱ་ནག་གཞུང་གིས་འབྲུག་ཡུལ་གྱི་ས་ཁོངས་ཐོག་གྲོང་ཚོ་གསར་རྒྱག་བྱས་པ་དང་མི་བརྒྱ་ལྷག་ཙམ་ཞིག་ཁང་པ་གསར་བ་ཉི་ཤུ་ལྷག་ཙམ་ནང་གནས་སྤོར་བྱས་ཡོད་ཅིང་རྒྱ་ནག་གི་རྒྱལ་དར་སྒྲེང་འཛུགས་དང་རྒྱལ་གླུ་བཏང་བ་སོགས་བྱས་ཡོད་པ་གནས་ཚུལ་ནང་བཀོད་འདུག། བོད་རིག་པའི་མཁས་པ Robert Barnett ཡིས་དེ་བས་ཞིབ་ཅིང་ཁུངས་འཕེར་བའི་བརྟག་དཔྱད་དང་ཞིབ་འཇུག་གནང་སྟེ་བྲིས་པའི་རྩོམ་ཡིག་རིང་པོ་ཞིག་སྟེ། རྒྱ་ནག་གིས་དེ་མིན་རྒྱལ་ཁབ་ཀྱི་ས་ཁོངས་སུ་གྲོང་ཚོ་ཆ་ཚང་ཞིག་བསྐྲུན་པ་ཞེས་པའི་གནས་ཚུལ་དེ་ཉིས་སྟོང་ཉེར་གཅིག་ལོའི་ཟླ་བ་ལྔ་པའི་ཚེས་བདུན་ཉིན་ཕྱི་འབྲེལ་སྲིད་ཇུས་ཞེས་པའི་ཐོག་འགོད་སྤེལ་བྱས་ཡོད་ཅིང་གཟབ་ནན་ངང་བརྗོད་པར་ཉིས་སྟོང་བཅོ་ལྔ་ལོ་ནས་བཟུང་འབྲུག་ཡུལ་གྱི་གནས་རི་ཞིག་གི་ལུང་ཤུར་ནང་དེ་སྔོན་མི་རྣམས་ཀྱིས་དོ་སྣང་མེད་པའི་ཐོག་ནས་འཛུགས་སྐྲུན་བྱས་ཤིང་འཛུགས་སྐྲུན་དང་དམག་མིའི་སོ་ལྟ་ཁང་མང་པོ་བཙུགས་ཡོད། དེའི་ཐོག་ནས་དེ་སྔ་རྒྱ་ནག་གིས་སྐམ་སའི་ས་མཚམས་སུ་སྤེལ་བའི་ལས་དོན་གང་རུང་ལས་དེ་བས་འཁྲུག་རྐྱེན་སློང་བའི་རང་བཞིན་ཐབས་ཇུས་ཤུགས་ཆེ་བ་ལྡན་ཡོད། ད་དུང་ཕྱོགས་གཞན་ཞིག་དང་འབྲེལ་བ་ཆགས་ཡོད་པ་ནི་དེར་རྣོ་ངར་གྱི་རང་བཞིན་དེ་བས་ཆེ་བ་ཡོད་པ་སྟེ། འབྲུག་ཡུལ་དང་དེ་བཞིན་མི་དམངས་ལ་ལྡན་པའི་དམིགས་བསལ་གྱི་ཆོས་ལུགས་གལ་འགངས་རང་བཞིན་གྱི་ཁྱབ་ཁོངས་ཤིག་ཆགས་ཡོད་ཅེས་བྲིས་འདུག་དེ་དང་དུས་མཚུངས་ད་དུང་གནས་ཚུལ་ནང་བཀོད་པར། རྒྱ་ནག་གཞུང་གིས་མངའ་རིས་སྤུ་ཧྲེང་དང་གཞིས་རྩེ་དིང་རི། ལྷོ་ཁའི་ལྷུན་རྩེ་སོགས་སུ་གནམ་ཐང་གསར་སྐྲུན་བྱས་ཡོད། ས་གནས་འདི་དག་ཚང་མ་ནི་རྒྱ་གར་དང་བལ་ཡུལ་གྱི་ས་འབྲེལ་མཐའ་མཚམས་འཁེལ་ཡོད། རྒྱ་ནག་གཞུང་གིས་ས་མཚམས་འཁེལ་བའི་གཙང་པོའི་ཐོག་ཆུ་རགས་བསྐྲུན་ཏེ་གཙང་ཆུ་བཀག་པ་དེར་ཉེ་འཁོར་གྱི་རྒྱལ་ཁབ་ཚོར་སེམས་འཚབ་བྱུང་གི་ཡོད་པའི་སྐོར་ཡང་གནས་ཚུལ་ནང་བཀོད་འདུག་དེ་མིན་ཉིས་སྟོང་ཉི་ཤུ་ལོར་ས་མཚམས་སུ་རྒྱ་དཀར་ནག་གཉིས་ཀྱི་དམག་མིའི་བར་འཁྲུག་རྩོད་བྱུང་བ་འདིར་དེ་བས་འཛམ་གླིང་ཡོངས་ཀྱི་དོ་སྣང་བྱེད་ཡུལ་ཞིག་ཏུ་གྱུར་ཡོད། གསན་མཁན་རྣམ་པ། ཐེངས་འདིའི་རྩོམ་པ་པོ་འོད་ཟེར་ལགས་ཀྱི་རྩོམ་ཡིག་རྒྱང་སྲིང་བྱས་ཟིན་པ་ཡིན། རྩོམ་ཡིག་འདི་བོད་སྐད་དུ་བསྒྱུར་མཁན་སྒྲོལ་དཀར་ཡིན། ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས། གསན་མཁན་རྣམ་པ། དེ་རིང་གི་ལས་རིམ་བཀོད་སྒྲིག་པ་དང་གསན་རྒྱུ་བྱེད་མཁན་ལྕགས་མོ་མཚོ་ཡིན་རྩོམ་སྒྲིག་འགན་འཁུར་བ་ཚེ་བརྟན་རྣམ་རྒྱལ་ལགས་ཡིན། ཨ་མེ་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཆ་ཚང་རྒྱང་སྲིང་ཞུས་ཚར་སོང། ང་ཚོའི་ལས་རིམ་ཁག་བོད་ནང་ཞོགས་པའི་དུས་ཚོད་དྲུག་དང་ཕྱེད་ཀ་ནས་བདུན་པའི་བར་དང་སྔ་དྲོའི་དུས་ཚོད་བཅུ་བ་ནས་བཅུ་ར་ཕྱེད་ཀའི་བར། ཡང་དགོང་མོའི་དུས་ཚོད་བརྒྱད་ར་ཕྱེད་ཀ་ནས་དགུ་བའི་བར་བཅས་རྒྱང་སྲིང་ཞུ་བཞིན་ཡོད་པས